གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང་བའི་འཚམས་འདྲི་ཞུས་པ་དང་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་བཞི་བཅུ་ཞེ་དགུ། རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཅིག་པ་མགོ་ཟླ་བའི་ཚེས་པ་གཉིས་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ལྔ་རེས་གཟའ་ཉི་མའི་གཏམ་གླེང་གི་ལེ་ཚན་འགོ་འཛུགས་ཞུ་གི་ཡོད། ལེ་ཚན་འདིའི་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་ལ་ཞབས་སོར་བདེ་བར་འཁོད་གནང་གིས། གནས་མཆོག་འདིའི་ནང་མཛད་འཕྲིན་བསྐྱངས་གནང་དབུ་འཛུགས་མཛད་པ་དང་འབྲེལ་ཡོད་སྐོར་དང། ཡང་ཉེ་དུས་དགོངས་པ་ཆོས་དབྱིངས་སུ་ཐིམ་ཚུལ་སྟོན་པའི།

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འདི་ཟླའི་ཚེས་ཉི་ཤུ་གསུམ་སྟེ་གཟའ་པ་སངས་ཉིན་གྱི་སྔ་དྲོའི་ཕྱག་ཚོད་བརྒྱད་པའི་ཐོག། གནས་མཆོག་རྡོ་རྗེ་གདན་ལ་ཡོད་པའི་བྱང་ཆུབ་ཆེན་པོའི་མཆོད་རྟེན་ལ་གནས་གཟིགས་མཛད་འདུག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བྱང་ཆུབ་ཆེན་པོའི་མཆོད་རྟེན་ནང་གནས་གཟིགས་མཛད་སྐབས་རྟེན་གྱི་གཙོ་བོ་སྟོན་པ་ཐུབ་པའི་དབང་པོའི་སྐུ་བརྙན་དྲུང་ལ་རྟེན་འབྲེལ་བསྟོད་པ་སོགས་པའི་ཞལ་འདོན་གསུང་འདོན་མཛད་པ་མ་ཟད་ཐུགས་སྨོན་མཛད་འདུག། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་གྱི་དགའ་ལྡན་འཕེལ་རྒྱས་གླིང་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་ཕོ་བྲང་ནས་བྱང་ཆུབ་མཆོད་རྟེན་ལ་ཆིབས་བསྒྱུར་བསྐྱངས་གནང་མཛད་སྐབས་དགེ་འདུན་པ་གཙོ་བོར་གྱུར་བའི་ཕྱི་ནང་དད་ལྡན་མི་མང་སྟོང་ཚོ་མང་པོས་ལག་ཏུ་དཀར་གཙང་མཇལ་དར་དང་བདུག་སྤོས་མེ་ཏོག་སོགས་མཆོད་རྫས་ཐོགས་པ་དང།

སྐུ་ཚེ་མི་ཤིགས་བསྐལ་བརྒྱར་རབ་བརྟན་ཅིང། བཞེད་དོན་ལྷུན་གྱིས་འགྲུབ་པར་བྱིན་གྱིས་རློབས། སྤངས་རྟོགས་ཡོན་ཏན་ལྷུན་རྫོགས་ཕྲིན་ལས་ཀྱི། སྣང་བ་འགྲོ་ཁམས་རྒྱ་མཚོར་རྟག་རྩེན་པས། གནས་གཟིགས་གྲུབ་པའི་རྗེས་སུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་ནང་གི་བོད་མི་རྣམས་ལུས་པོའི་ཆ་ནས་རྒྱང་ཐག་རིང་ཡང། ཁོང་རྣམ་པའི་བསམ་བློའི་ཆ་ནས་དད་དམ་གཡོ་བ་མེད་པར་གཅིག་གྱུར་ཡིན་པ་དང་ག་ལེ་ག་ལེ་བདེན་པའི་མཐའ་གསལ་ཡག་ཏན་ཏན་ཡོང་རྒྱུ་ཡིན་སྐོར་སོགས་འདིར་ཕེབས་སྒུག་ཞུས་པའི་ཕྱི་ནང་གི་གསར་འགོད་པ་ཚོར་བཀའ་བསྩལ་དོན་ལ། ད་བོད་ནང་གི་མི་དེ་རེད། ལུས་པོའི་ཆ་ནས་ད་ང་ཚོ་དང་ཁ་ཁ་རེད། དེ་ནས་ནང་བསམ་བློའི་ཐོག་ནས་དད་པ་དང་ཞེན་ཁོག་ཟེར་གཅིག་གྱུར་ཆགས་བསྡད་ཀྱི་ཡོད་རེད། དེ་ནས་ཧི་མ་ལ་ཡའི་རི་རྒྱུད་ཆ་ཚང་གི་མི་མང་དེ་དེ་ཧ་ལས་པའི་ད་དད་པ་དང་ཞེན་ཁོག་ཡོད་བསྡད་པ་ཅིག་རེད། རེད་བ།

ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བྱང་ཆུབ་ཆེན་པོའི་མཆོད་རྟེན་ནང་གཙོ། སྟོན་པ། ཐུབ་པའི་དབང་པོའི་སྐུ་བརྙན་དྲུང་ལ་རྟེན་འབྲེལ་བསྟོད་པ་སོགས་ཀྱི་ཞལ་འདོན་གསུང་འདོན་མཛད་པ་མ་ཟད་ཐུགས་སྨོན་མཛད་སྐོར་བཀའ་མུ་མཐུད་ནས་སྩལ་དོན། བོད་རིགས་སྐལ་བ་བཟང་པོ་རག་བྱུང། དེ། བཅོམ་ལྡན་འདས། སྐུ་ངོ་མས་བདག་བྱིན་རླབས་གནང་བྱས་པས། གནས་མཆོག་རྡོར་གདན་ལ་ཡ། བསྟན་རྒྱས་སྨོན་ལམ་འདོན་ཡ། ད་ནི་ཚང་མས་ཞེས་དངོས་གནས་དྲང་གནས་ཀྱི་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་གྱུར་པའི་ཕྱོགས་དེར་ནི་སྙིང་རྗེ་ཆེན་པོའི་ཡིད་རབ་བསྐྱེད་པ་ཡི་ཕན་བདེའི་གཏེར་དེ་གསལ་བར་བྱེད་པར་ཤོག། ཟེར། གང་ལྟར་འཛམ་བུ་གླིང་དེ་རིང་ཁ་སང་ཅིག་འཁྲུག་པོ་ཞེ་པོ་ཅིག་ཡི། དངོས་པོ་ཡར་རྒྱས་ཤར་ཕྱིན་ཡོད་དེ་སེམས་འཁྲུག་པོ་ཞེ་པོ་ཅིག་ཆགས་སྡང་ཞེ་པོ་ཅིག་ཡོད་བསྡད་པ་ཅིག་གིས་ད་དེ་འདྲ་དེ་ཁུལ་དུ་དེ་ལྟ་བུ་བཅོམ་ལྡན་འདས་ཀྱིས་ཨེ་ནི་བྱམས་བརྩེ་དང་ཨེ་ནི་རྟེན་འབྱུང་གི་དེ་ཁོ་ན་ཉིད་ཟེར་ཡག་གི་བསླབ་བྱ་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཤག་ཨེ་ནི་དེར་དེ་བསྟན་ཆོག་དེ། ངའི་སྨོན་ལམ་རྒྱབ་ཆེ་ཐུགས་ཟིན་ཡིན། བདག་ཅག་ཏུ། ཡ་ཡ་མི་ཡ། ཡ་མ་བརྩེ་ཡ་མ་བརྩེ། སྨོན་ལམ་བྱ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁར་ཆེད་བཅར་ཞུས་པ་སོག་ཡུལ་ནས་ཡིན་པ་ཕྲིན་ལས་ལགས་ཀྱིས་ཁོང་ལོ་གསུམ་གྱི་རྗེས་སུ་གནས་མཆོག་རྡོ་རྗེ་གདན་ལ་ཡོང་ཐུབ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁ་ཐོབ་པ་དང་གསུང་ཆོས་ཞུ་རྒྱུ་རག་པ་དེ་ནི་སྐལ་པ་བཟང་པོ་ཞིག་ཡིན་སྐོར་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཆེད་གཉེར་གསར་འགོད་པར་གསུངས་དོན། གང་སུ་ང་ཚོ་བོད་པ་རེད་ཁལ་ཁ་རེད་ཧི་མ་ལ་ཡའི་རི་རྒྱུད་རེད་ཚང་མ་དེ་བ་ཕྱག་འཚལ་སྐོར་ཕྱག་བྱས་རེད་དེ་ནི་དགེ་བ་གསག་ཡ་རེད་གང་མིན་ཚད་ཡག་པོ་འདུག་དཔེ་དགའ་པོ་བྱུང།

འདི་ཟླའི་ཚེས་ཉི་ཤུ་བདུན་ཉིན་གནས་མཆོག་རྡོ་རྗེ་གདན་ནང་བཞུགས་གནས་ཕོ་བྲང་དགའ་ལྡན་འཕེལ་རྒྱས་གླིང་གི་ཉེ་འཁྲིས་སུ་ཆགས་པའི Wat Pa Temple ཞེས་པའི་ཐའི་ལེན་གྱི་ནང་པའི་དགོན་པར་ཆིབས་བསྒྱུར་བཀའ་དྲིན་ཆེ་གནང་མཛད་རྒྱུ་དང་དེ་ནས་ཕྱི་ཚེས་ཉི་ཤུ་དགུ་དང་སུམ་ཅུ་ཉིན་གཉིས་རིང་རྡོ་རྗེ་གདན་གྱི་གསུང་ཆོས་ར་བའི་ནང་སྔ་དྲོ་བྱང་ཆུབ་སེམས་འགྲེལ་སྐོར་དད་ལྡན་མང་ཚོགས་ལ་བཀའ་ཆོས་སྩལ་གནང་དང་དེའི་རྗེས་སུ་ཕྱི་ཚེས་སུམ་ཅུ་སོ་གཅིག་ཉིན་གྱི་སྔ་དྲོར། སྒྲོལ་མ་ཉེར་གཅིག་གི་རྗེས་གནང་བཀའ་དྲིན་བསྩལ་གནང་མཛད་རྒྱུ་མ་ཟད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དང་པོའི་ཚེས་གཅིག་སྟེ་ཕྱི་ལོ་གསར་ཚེས་ཉིན་གྱི་སྔ་དྲོར་དགེ་ལུགས་ཆོས་བརྒྱུད་འཛིན་མཁན་ཡོངས་ཀྱིས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་ཐུགས་གཏན་འཁེལ་ཡོད་པ་དང་དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ཚེས་གསུམ་ཉིན་མགོན་པོ་གང་ཉིད་ཀྱི་མཚན་ཐོག ྋགོང་ས་ཏཱ་ལའི་བླ་མའི་གནའ་རབས་རིག་གཞུང་བསྟི་གནས་ཁང་གི་ས་གཞིར་བྱིན་རླབས་མཛད་རྒྱུའི་མཛད་འཆར་ཁག་ཐུགས་གཏན་འཁེལ་གནང་འདུག། རྩ་བའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འདི་ཟླའི་ཚེས་བཅུ་དགུ་ཉིན་བཞུགས་སྒར་དྷ་རམ་ས་ལ་ནས། འདིའི་ཉེ་འཁྲིས་ག་གལ་གནམ་ཐང་བར་ཆིབས་སྒྲུལ་ནང་ཆིབས་བསྒྱུར་མཛད་པ་དང།

སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཞུགས་ཁྲི་ཐོག་འཁོད་པའི་མཚམས་སུ་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་སྐོར་བཀའ་སློབ་སྩལ་གནང་མཛད་སྐབས་འགྲོ་བ་མིའི་ལྷན་སྐྱེས་ཀྱི་རང་བཞིན་ནི་བྱམས་བརྩེ་ཡིན་པ་དང་འགྲོ་བ་མི་རྣམས་ལ་དུད་འགྲོ་སེམས་ཅན་དང་མ་འདྲ་བར་རྣམ་དཔྱོད་ལྡན་ཡོད་སྟབས། རྣམ་དཔྱོད་དེ་གོ་མཚོན་ལག་ཆ་བཟོ་རྒྱུ་དང་རང་གི་ཁྱིམ་མཚེས་གསོད་རྒྱུ་དང་རྩ་མེད་བཟོ་རྒྱུའི་དོན་དུ་བེད་སྤྱོད་བཏང་བ་དེ་དག་ནི་མཐའ་གཅིག་ཏུ་ནོར་འཁྲུལ་ཡིན་སྐོར་བཀའ་སྩལ་གནང་མཛད་དོན་ལ།
And then it is really very very pity

to build on the basis of seven to eight billion human beings. We are same human being. So now time come. we should try to build very happy peaceful world ད་ཆ་ང་ཚོས་འཛམ་གླིང་གི་ས་གོ་ལ་འདིའི་སྟེང་འགྲོ་བ་མིའི་རིགས་ཐེར་འབུམ་བདུན་ནས་བརྒྱད་ཙམ་ཡོད་པ་ཡོངས་རྫོགས་འགྲོ་བ་མིའི་རིགས་གཅིག་མཚུངས་ཡིན་པའི་འདུ་ཤེས་འཛིན་ནས། སྔར་ལས་ལྷག་པའི་ཞི་བདེ་ལྡན་པའི་འཛམ་གླིང་སྐྱིད་པོ་ཞིག་བསྐྲུན་རྒྱུའི་དུས་ལ་བབས་ཡོད་སྐོར་བཀའ་སྩལ་གནང་མཛད་འདུག། ད་དུང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་གནའ་བོའི་རིག་གནས་ཧ་ཅང་ཕྱུག་པོ་ཡོད་པ་སྤྱི་དང་ལྷག་དོན་དུ་སེམས་ཁམས་རིག་པ་དེ་བཞིན་རྒྱ་གར་གྱི་གནའ་བོའི་རིག་གཞུང་ནས་མཆེད་པ་ཡིན་སྟབས།

Uh, modern India is very much attracted about materialistic education. It is good, useful, but we should not uh, neglect about knowledge or our mind. So I mainly want to tell

ཉེ་བའི་ལོ་བཅུ་ཕྲག་འགའ་ཤས་ནང་རྒྱ་ནག་ནང་བརྟན་བརླིང་མེད་པའི་གནས་ཚུལ་མང་པོ་ཞིག་བྱུང་ཡོད་པ་དང་ཡིན་ནའི་རྒྱ་གར་ནི་རང་དབང་མང་གཙོའི་ལམ་ལུགས་ལྡན་པའི་རྒྱལ་ཁབ་ཅིག་ཡིན་པ་དང་ལྷག་དོན་དུ་ཆོས་དད་རང་དབང་དང་ཆོས་ལུགས་རིས་སུ་མ་ཆད་པ་རྣམས་ལ་གུས་བརྩི་ཞུ་མཁན་གྱི་རྒྱལ་ཁབ་ཅིག་ཡིན་སྐོར་བཀའ་སྩལ་གནང་མཛད་ནས་རང་དབང་མང་གཙོའི་ལམ་ལུགས་དང་ཆོས་ལུགས་རིས་མེད་ཚང་མར་གུས་བརྩི་ཞུ་རྒྱུ་དེ་ནི་རྒྱ་གར་གྱིས་སྤོབས་པ་བྱེད་དགོས་པའི་རིག་གཞུང་བཟང་པོ་ཞིག་ཡིན་སྟབས།

དེ་ནས་སཱ་ལ་ཝན་ཤེས་ཡོན་ཐེབས་རྩའི་ཚོགས་གཙོ་སུ་ཤིལ་དཱད་སཱ་ལ་ཝན་ལགས་ཀྱིས་ཐེབས་རྩ་དེའི་ངོས་ནས་སློབ་ཕྲུག་རྣམས་ལ་རྒྱུན་དུ་འགྲོ་བ་མིའི་རིན་ཐང་དང་འབྲེལ་བའི་ཤེས་ཡོན་སློབ་གསོ་སྤེལ་ཐབས་གནང་བཞིན་པ་སོགས་ཀྱི་སྐོར་ལས་བསྡོམས་སྙན་སྒྲོན་ཞུས་པ་མ་ཟད་ཐེབས་རྩ་དེས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གསོལ་འདེབས་ཞུས་པ་བཞིན་ཐེབས་རྩ་དེའི་ཁྱབ་ཁོངས Rajendra Nagar ནང་གི་སློབ་གྲྭར་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་དང་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར ྋགོང་ས་མཆོག་ཞབས་སོར་འཁོད་ནས་ལམ་སྟོན་བཀའ་སློབ་སྩལ་གནང་མཛད་སྟབས་སློབ་ཕྲུག་རྣམས་ལ་ཕན་ཐོགས་ཆེན་པོ་བྱུང་སྐོར་གསུངས་པ་དང། ཡང་ད་རེས་ཡང་བསྐྱར་གསོལ་འདེབས་ཞུས་པ་བཞིན་ཆིབས་བསྒྱུར་བཀའ་དྲིན་བསྐྱངས་ནས་ལམ་སྟོན་བཀའ་སློབ་སྩལ་གནང་མཛད་པར་བཀའ་དྲིན་ཆེ་ཞུས་པ་དང། ད་དུང་ཁོང་གིས་སཱ་ལ་ཝན་ཤེས་ཡོན་ཐེབས་རྩ་འདིའི་འཛིན་སྐྱོང་འོག་གི་སློབ་གྲྭ་ཁག་ཏུ་ཡོད་པའི་འགྲོ་བ་མིའི་རིན་ཐང་དང་འབྲེལ་བའི་ཤེས་ཡོན་བསྟི་གནས་ཁག་གི་མིང་ལ

སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་གི་མཛད་འཕྲིན་ཁག་ལེགས་གྲུབ་ཟིན་པའི་རྗེས་སུ་མཁའ་ལམ་བརྒྱུད་ནས་གནས་མཆོག་རྡོ་རྗེ་གདན་ཕྱོགས་སུ་ཆིབས་ཁ་བསྒྱུར་གནང་མཛད་པ་དང། ཕྱི་ཚེས་ཉི་ཤུ་གཉིས་ཉིན་གནས་མཆོག་རྡོ་རྗེ་གདན་ལ་ཞབས་སོར་བདེ་བར་འཁོད་གནང་མཛད་སྐབས་དེར་ཆེད་ཕེབས་གནང་བའི་ཕྱི་ནང་གི་དད་ལྡན་པ་རྣམས་ཀྱིས་དགའ་དད་སྤྲོ་གསུམ་ངང་ནས་ཕེབས་བསུ་གཟབ་རྒྱས་ཞུས་འདུག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ད་རེས་གནས་མཆོག་རྡོ་རྗེ་གདན་ལ་ཆིབས་བསྒྱུར་མཛད་པ་འདི་ནི་ཏོག་དབྱིབས་ནད་ཡམས་ཁྱབ་གདལ་ཕྱིན་པའི་རྗེས་སུ་ཆིབས་བསྒྱུར་མཛད་པ་ཐེངས་དང་པོ་དེ་ཡིན་སྟབས ྋགོང་ས་མཆོག་གི་གསུང་ཆོས་ཞུ་རྒྱུ་དང་གནས་མཇལ་ཞུ་བར་འཛམ་གླིང་གི་ས་གནས་གང་ས་ནས་མི་གྲངས་ཧ་ཅང་མང་པོ་ཕེབས་བཞིན་འདུག། དེ་ན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ལ་ཕེབས་མཁན་རྣམས་ཀྱིས་གནས་འདིར་ཕྱིན་པའི་ལག་རྗེས་སུ་མི་ཚེའི་ནང་ཏོག་ཙམ་བཟང་ཕྱོགས་ཀྱི་འགྱུར་བ་གཏོང་ཐུབ་པ་ཞིག་དགོས་སྐོར་དེ་སྔོན་ལམ་སྟོན་བཀའ་སློབ་སྩལ་གནང་མཛད་པའི་གསུང་གི་དུམ་བུ་ཞིག་སྙན་སྒྲོན་ཞུ་གི་ཡིན། དེར་ཡོད་དེ་དཀའ་ལས་བརྒྱབ་བྱས་དེར་འཛོམས། རྡོ་རྗེ་རེ་ཕ། སོ་སོ་སུ་གནས་རེ་ཕ་འབབ་པའི་དཀའ་སྡུག་ལ་ཡ། ཅིག་རོགས་པ་ཚོས།

ཞེས་སོགས་ཀྱང་སྦྱར། སྐྱ་སེར་དང། གཡང་དང་ས་མོ་ལོག་སྟེ་དགོངས་པ་སྦྱར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རེས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་ཆིབས་བསྒྱུར་མཛད་འཕྲིན་བསྐྱངས་གནང་དང། དེ་ནས་གནས་མཆོག་རྡོ་རྗེ་གདན་ལ་ཆིབས་བསྒྱུར་བཀའ་དྲིན་བསྐྱངས་གནང་གིས། ཕྱི་ཚེས་ཉི་ཤུ་གསུམ་ཉིན་བྱང་ཆུབ་མཆོད་རྟེན་ནང་གནས་གཟིགས་མཛད་པ་སོགས་གནས་ཚུལ་གསར་ཤོས་ཐོན་པ་ཁག་ཅིག་སྐོར་སྙན་སྒྲོན་ཞུས་ཟིན་པ་ཡིན། དེ་ནས་བར་མཚམས་ཐུང་ངུ་ཞིག་བཞག་རྗེས་ཐེངས་འདིའི་གཏམ་གླེང་གི་ལེ་ཚན་འདི་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་པས་དེ་དོན་རྣམ་པ་ཚོས་དགོངས་འཇགས་གནང་རོགས་གནང།

དེ་ནས་གཏམ་གླེང་གི་ལེ་ཚན་འདི་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གུས་བརྩི་དང་ཐུགས། ཧ་ཅང་མཉེས་པོ་གནང་ཡོད། སྐྱབས་རྗེ་དགའ་ལྡན་ཁྲི་ཟུར་རི་རྫོང་རིན་པོ་ཆེ་མཆོག་ཉེ་དུས་སྐུ་གཞན་དོན་དུ་གཤེགས་ཚུལ་བསྟན་པ་དང་འབྲེལ་ཡོད་སྐོར་སྙན་སྒྲོན་ཞུ་གི་ཡིན། དགའ་ལྡན་ཁྲི་ཐོག་བརྒྱ་དང་གཉིས་པ་རི་རྫོང་སྲས་སྤྲུལ་རྗེ་བཙུན་ཐུབ་བསྟན་ཉི་མ་ལུང་རྟོགས་བསྟན་པའི་ནོར་བུ་མཆོག་ནི། ལ་དྭགས་དང་ཧི་མ་ལའི་རི་རྒྱུད་ཁུལ་གྱི་བླ་ཆེན། དགའ་ལྡན་ཁྲི་པའི་མཚན་གནས་བཞེས་མཁན་དང་པོ་དེ་ཡིན་པ་དང། དགའ་ལྡན་ཁྲི་ཟུར་རིན་པོ་ཆེ་མཆོག་ད་ལོ་དགུང་གྲངས་དགུ་བཅུ་གོ་དྲུག་ལ་ཕེབས་ཡོད་པ་དང། དགུང་ལོ་མཐོ་བ་ལས་སྙུང་གཞི་མ་བཞེས་པར། འདི་ཟླའི་ཚེས་བརྒྱད་ཉིན། རྒྱ་གར་ལྷོ་ཕྱོགས་སུ་ཆགས་པའི་བྱེས་ཀྱི་གདན་ས་ཆེན་པོ། འབྲས་སྤུངས་བློ་གསལ་གླིང་གི་རི་རྫོང་བླ་བྲང་ནང་དགོངས་པ་ཆོས་དབྱིངས་སུ་ཐིམ་ཚུལ་བསྟན་ན་ཡང། བཞུགས་ཞག་ཉིན་གྲངས་གསུམ་རིང། ཐུགས་དམ་ལ་བཞུགས་འདུག། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྐྱབས་རྗེ་ཁྲི་ཟུར་རིན་པོ་ཆེ་དགོངས་པ་ཆོས་དབྱིངས་སུ་ཐིམ་ཚུལ་སྟོན་པའི་ཡིད་སྐྱོའི་གནས་ཚུལ་གསན་པར་ཐུགས་ཕམ་མཛད་པ་དང་སྦྲགས་ཕྱི་ཟླ་བཅུ་གཉིས་པའི་ཚེས་དགུ་ཉིན་བཞུགས་སྒར་རྡ་རམ་ས་ལར་སིའི་ཤེས་ཡོན་སློབ་གསོ་དང་འབྲེལ་བའི་ཚོགས་ཆེན་གྱི་ཚོགས་མགོན་དུ་དབུ་བཞུགས་མཛད་སྐབས་བཀའ་སྩལ་དོན།
ཡང་ངས་ལ་ད་ང་ཚོ་གྲོགས་པོ་དབྱིན་མོ་མང་པོ་ཅིག་རུག་རུག་བྱས་པ་རེད་དགའ་བོ་ཞེ་དྲག་བྱུང། ཡང་དེ་དང་ཆབས་ཅིག་ཨེ་ནི་ཁྲི་ཟུར་རིན་པོ་ཆེ་དེར་དགོངས་པ་རྫོགས་པའི་གནས་ཚུལ་ཐོས་སོང་ད་མ་གཞི་འདུས་བྱས་ཐམས་ཅད་མི་རྟག་པ་ཟག་བཅས་ཐམས་ཅད་སྡུག་བསྔལ་བ་ད་འདི་འདྲ་བྱས་ནས་ད་གང་ལྟར་ཁོ་ཆོས་ཉིད་རེད་ཡིན་ནའི་ད་ཁྲི་ཟུར་རིན་པོ་ཆེ་སྐུ་མདུན་ནས་ངས་དང་པོ་ཡ་གི་ལ་དྭགས་ལ་འབྱོར་བའི་ཁ་ཐུག་ལ་ཡར་ད་དང་པོ་ས་ནས་མི་འདུག་གང་ལྟར་ཡ་གི་ལ་དྭགས་ལ་འབྱོར་བའི་སྐབས་གཅིག་ལ་ཡར་ཁྲི་ཟུར་རིན་པོ་ཆེས་འཇིགས་བྱེད་བསྙེན་ཆེན་བཞུགས་བྱས་བསྙེན་ཆེན་གྲུབ་བྱས་བསྙེན་ཆེན་གྲུབ་མ་ཐག་པ་རེད། ཨེ་ངས་རིན་པོ་ཆེ་སྐུ་མདུན་ལ་བཅར། རིན་པོ་ཆེ། འཇིགས་བྱེད་བསྙེན་ཆེན་གནང་སའི་བཞུགས་གདན་ད་གའི་སྒང་ནས། ངས། རིགས་ཚོགས་དྲུག་གི་བཤད་ལུང་ཞུས་མྱོང་ད་དེ། གསལ་པོ་ཞེ་པོ་ཅིག་དྲན་ཡོང་གི། ད་གང་ལྟར། ད་ད་ག་ད་གིན་ཞུ་ཡག་དེ་རེད། འདུས་བྱས་ཐམས་ཅད་མི་རྟག་པ་ཟག་བཅས་ཐམས་ཅད་སྡུག་བསྔལ་བ། ཉེར་ལེན་གྱི་ཕུང་པོ་འདི་འདྲ་ཞིག་བླངས་ཕྱིན་ཆད་ལ། ཁོ་སྐྱེ་རྒ་ན་འཆིའི་སྡུག་བསྔལ་གྱི་ཐོག་ནས་ཡོང་བསྡད་ཡག་ཅིག་རེད་མ་གཏོགས་དེ་ལས་ཕར་ཐར་ཐུབ་ཀྱི་མེད་པ་རེད། སྐྱབས་རྗེ་ཁྲི་ཟུར་རིན་པོ་ཆེ་དམ་པ་འདི་ཉིད་དགུང་ལོ་བཞི་ལ་ཕེབས་སྐབས་ཆོས་ཞུགས་མཛད་པ་དང། བོད་རང་བཙན་ཡིན་དུས་བོད་ལ་སློབ་གཉེར་ཆེད་ཕེབས་གནང་གིས་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་རྒྱ་མི་དམར་པོས་བོད་ནང་དྲག་པོའི་བཙན་འཛུལ་མ་བྱས་བར་བཞུགས་པ་དང་དེ་ནས་རྒྱ་གར་ནང་བཙན་བྱོལ་བོད་མིའི་ཁྲོད་མུ་མཐུད་ནས་བཞུགས་གནང་གིས། ནང་ཆོས་གསན་བསམ་མཛད་དེ་བསླབ་པ་མཐར་སོན་སྟབས་རིམ་བཞིན་འབྲས་སྤུངས་བློ་གསལ་གླིང་གི་མཁན་པོ་དང་བྱང་རྩེ་ཆོས་རྗེ་སོགས་གནང་བ་དང། དེ་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་ཕེབས་གཞིར་བཟུང་ཕྱི་ལོ་ཉིས་སྟོང་དགུ་ལོར་དགའ་ལྡན་ཁྲི་པའི་མཚན་གནས་བཞེས་གནང་གིས་བསྟན་པ་དང་འགྲོ་བའི་དོན་དུ་མཛད་འཕྲིན་རླབས་ཆེན་བསྐྱངས་གནང་མཛད་འདུག། ཡང་དཔལ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་ལ་འདི་ཟླའི་ཚེས་བརྒྱད་ཉིན་གནས་མཆོག་རྡོ་རྗེ་གདན་ནང་བརྟན་བཞུགས་བསྟར་འབུལ་ཞུ་སྐབས་གོང་མ་རིན་པོ་ཆེ་མཆོག་གིས། སྐྱབས་རྗེ་ཁྲི་ཟུར་རི་རྫོང་རིན་པོ་ཆེ་མཆོག་དགོངས་པ་རྫོགས་པར་མྱ་ངན་གུས་འདུད་ཞུས་པ་དང་གང་ཉིད་ཀྱི་ཡང་སྲིད་མྱུར་དུ་འབྱོན་པའི་སྨོན་ལམ་མཛད་པ་མ་ཟད་རིན་པོ་ཆེ་དམ་པ་དེའི་མཛད་འཕྲིན་ཁག་གི་སྐོར་བཀའ་གནང་དོན།
ད་རེས་ཡིན་ཏོག་ཙམ་སྟབས་མ་ལེགས་པ་ཅིག་ལ་ཡང་ད་ལྟ་དགའ་ལྡན་ཁྲི་ཟུར་རི་རྫོང་རིན་པོ་ཆེ

ཁོང་གི་ཡང་སྲིད་མཆོག་སྤྲུལ་མྱུར་དུ་འབྱོན་པའི་གསོལ་འདེབས་སྨོན་ལམ་ཚོགས་དང་ཚོགས་བཞིན་འདུག།

ད་ལྷོ་ཕྱོགས་ལ་རྒྱུད་སྨད་གྲྭ་ཚང་ལ་སླེབས་ནས་རྒྱུད་སྨད་གྲྭ་ཚང་གི། བརྒྱད་ཅུ་གྱ་གཅིག་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ལ་རྒྱུད་སྨད་གྲྭ་ཚང་ལ་ལོ་ཉི་ཤུ་ཙམ་ཅིག་ནི་རྒྱུད་སྨད་གྲྭ་ཚང་གི་ད་སྔགས་རམས་པ་དེ་ཆ་ཚང་ཐོན་ནས་ད་ལྟ་ཕ་གི་བསམ་གཏན་གླིང་དགོན་པ་གི་ད་ལྟ་ཟུར་པ་འདྲ་ཅིག་ཡིན། བློས་བཟོས། དེ་ནས་རིན་པོ་ཆེ། དེ་ནས་རིན་པོ་ཆེ། ད་ཆུང་ཆུང་ནས་དང་པོ་ལ་དྭགས་ལ་ཕ་གི་མང་སྤྲོ་མཁར་རྒྱལ་སྲས་དགེ་གཅིག་བ་ཀུ་ལ་རིན་པོ་ཆེ་སྐུ་མདུན་གྱི་ཚ་བོ་དེ་རེད་ཚ་བོ་ལ་སྐུ་འཁྲུངས་ནས་དགུང་ལོ་བཞི་ལ་ཨེ་ནས་རི་རྫོང་དགོན་པ་ལ་ཆོས་ཞུགས་འདྲ་བོ་མཛད་ནས་ཨེ་ནས་འདོན་ཆོས་སྤྱོད་འདི་དང་འདི་གིས་སྦྱང་ཨེ་ནས་ཁོ་རང་གི་རྩ་བའི་ཡོངས་འཛིན་ད་ལྟ་རྒན་ཚུལ་ཁྲིམས་ཆོས་བཟང་ཟེར་མཁན་གྱི་དགོན་པའི་ཞལ་འདོན་གྱི་འདོན་ཆོས་སྤྱོད་འདི་ཚོ་སྦྱང་ཨེ་ནས་ད་ལྟ་བྱམས་པའི་བཀྲ་ཤིས་ལྷུན་པོ་གི་དཀའ་ཆེན་ལ། དེ་ནས་ཀོའུ་དཀའ་ཆེན་བརྩོན་འགྲུས་ནས་སུམ་རྟགས་སྙན་ངག་སྦྱངས་ནས་དགུང་ལོ་བཅུ་གསུམ་འདྲ་བོ་གཅིག་ལ་ད་ལྟ་བ་ཀུ་ལ་རིན་པོ་ཆེ་གི་སྐུ་མཆེད་ཡིན་ཙང་ཕ་གའི་བོད་ལ་ཕེབས་ཤག། བོད་ལ་ཕེབས་ནས་ཕ་གའི་དང་པོ་གཙང་བཀྲ་ཤིས་ལྷུན་པོ་ལ་ལོ་གསུམ་ཙམ་ཅིག་ཨེ་ནས་བཞུགས་ནས་ད་ལྟ་གཙང་པ་ཁྲི་ཟུར་སྐུ་ཐོག་དགུ་བཅུ་གོ་བཞི་པ། དགའ་ལྡན་ཁྲི་པ་སྐུ་ཐོག་ད་དགུ་བཅུ་གོ་བཞི་པ་དེ་ནི་ཡོངས་འཛིན་གར་བཟོ་བར་ཞིག་བླ་མ་བསྟེན་ནས་འདི་ཡི་སྐུ་མདུན་ནས་ལོ་གསུམ་ཙམ་གྱི་ལམ་རིམ་མཆན་བཞི་སྦྲགས་དང། འདི་མ་ཡིན་པའི་གསང་བདེ་འཇིགས་གསུམ་གྱི་དབང་དང་ཁྲིད་དང་མང་པོ་ཅིག་གསན་གནང་འདུག་ད་ཁོ་རང་ཚོ་ལྷན་རྒྱས་དངུལ་ཆུ་རིན་པོ་ཆེ་སྐུ་ཐོག་གོང་མ་དང་མཉམ་དུ་མང་པོ་ཅིག་ལོ་གསུམ་ཙམ་གསན་བསམ་གནང། དེ་ནས་འབྲས་སྤུངས་ལ་ཕ་གི་བློ་གསལ་གླིང་ལ་ཆོས་ཞུགས་གནང་ནས་འབྲས་སྤུངས་གླིང་ལ་ཕེབས།

ནོ། རེ་ཞིག་ལྔ་བཅུ་ང་དགུའི་ལོ་ལྔ་བཅུ་ང་དགུའི་ལོ་ལ་ད་དུས་དེ་འགྱུར་བ་བྱུང་འདུག་ག་ལ་ནི་རྒྱ་གར་ལ་བོད་ནས་རྒྱ་གར་ལ་ཕ་གི་ཌལ་ཧོ་ཟི་ལ་ད་གདན་ས་ཁག་གང་ག་དང་པོ་ཌལ་ཧོ་ཟི་ལ་བཞུགས་པ་རེད་བ་ཨེ་ཌལ་ཧོ་ཟི་གང་ག་ལྷན་འཛོམས་བཞུགས་ནས་ཨེ་ནི། ད་ལྟ་རྒྱལ་རོང་མཁན་ཟུར་རིན་པོ་ཆེ་རྗེ་བཙུན་འཇམ་དཔལ་བསམ་འཕེལ་ཁོང་ཡོངས་འཛིན་ཡིན་ཙང་ཨེ་ན་འདིའི་སྐབས་དུ་སྐྱབས་མགོན་རིན་པོ་ཆེ་གིས་ད་ལྟ་འདུལ་བ་དང་མཛོད་དེ་ཚོ་ཡང་འདི་གང་ག་གཅིག་ཕལ་ཆེར་ཡིན།

ལོ། རྒྱུད་སྨད་གྲྭ་ཚང་ལ་ཆིབས་བསྒྱུར་གནང། རྒྱུད་སྨད་གྲྭ་ཚང་གི་དབྱར་གནས་སྒྲིག་འཛུགས་ལ་ཞུགས་ནས་ནི་འགྲེལ་པ་བཞི་སྦྲགས་གིས་མཚོན་པའི་དང་རྒྱུད་སྨད་གྲྭ་ཚང་གི་གསན་བསམ་གནང་དགོས་ཡ་སྔགས་ཀྱི་གསན་བསམ་གནང་དགོས་ཡ་ཕལ་ཆེར་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་ལོ་ཡིན་ས་རེད་རྒྱུད་པའི་དགེ་བསྐོས་གནང་ནི་རྒྱུད་པའི་དགེ་བསྐོས་གནང་ནི་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ཆེན་པོའི་གི་ནི་དཔལ་ལྡན་རྒྱུད་སྨད་གྲྭ་ཚང་གི་བླ་མ་དབུ་མཛད་ཀྱི་ཕྱག་རྟགས་ཕེབས་ཡོད་ས་རེད་ནི་རྒྱུད་སྨད་ཀྱི་བླ་མ་དབུ་མཛད་ལོ་གཅིག་གནང་ནི་མཁན་པོ་ལོ།

སྐྱབས་རྗེ་གླིང་རིན་པོ་ཆེ་སྐུ་མདུན་ནས་ད་ལྟ་འཇིགས་བྱེད་ཀྱི་ཆོས་སྐོར་མང་པོ་ཞིག་གསན་བསམ་གནང་ནས་ད་སྔ་འཇིགས་བྱེད་ཀྱི་བསྙེན་ཆེན་བཞུགས་ཡས་ཀྱི་ཁས་ལེན་དམ་བཅའ་མང་པོ་ཞིག་ཡོད་ད་ལྟ་ཡི་ང་འདི་སྒྲུབ་ཡས་ཀྱི་དེ་གོ་སྐབས་ཀྱི་གནང་རོགས་གནང་ཞུས་འདུག་ག་ལ་ཨེ་ནས་རྒྱལ་བ་རིན་པོ་ཆེ་ཀྱི་ཨེ་ནས་ཅིག་བཀའ་ཕེབས་ཡོང་འདུག་ག་ལ་ཨེ་ནས་མི་གནང་གནང་གནང་ལོ་ཅིག་ཆགས་ནས་ད་ལོ་གཉིས་ཞལ་བཞེས་གནང་འདུག་བློ་གསལ་གླིང་གི་གྲྭ་ཚང་བློ་གསལ་གླིང་དགེ་མང་བློ་གསལ་གླིང་གི་མཁན་རིན་པོ་ཆེ་ཇི་ལྟར་ན་བོ་ལོ་ཚད་དེ་ལོ་དྲུག་ཙམ་འདྲ་བོ་ཅིག་ཡིན་ས་རེད་བ།

ག་རེ་སྨན་པས་བསྐྱབས་དགོས་ཀྱི་ཡོད་ནའང་ནི། ད་ལྟ་རྒྱལ་དབང་ཟངས་མདོག་རིན་པོ་ཆེ་གཉིས་དང་མགོ་སྟོད་ནང་གི་ནང་གི་བཅས་ནས་ཤུགས་ཀྱིས་སྒྲིག་འཛུགས་དེ་ཚོ་གནང་ནས་ཡང་སྐྱབས་མགོན་རིན་པོ་ཆེ་ལ་སྙན་སེང་ཞུ་བ་དང་ཡང་དགེ་འདུན་དམངས་ཀྱི་ཐོག་ནས་ཡང་བླ་མ་མཁན་སྤྲུལ་དགེ་བཤེས་སྒང་གའི་ཐོག་ནས་དགེ་འདུན་དམངས་ཀྱི་ཐོག་ནས་ད་རིན་པོ་ཆེ་ང་ཚོ་ལ་བོད་གྲྭ་ཚང་ལ་ཕན་ཐོགས་ཤུགས་ཀྱིས།

བཟང་ད་ལིང་དགོན་པ་ཟེར་ཡ་དེ་ལ་ནི་ཉན་མཆན་ལ་ལོ་གསུམ་ཟིག་ཉིན་གཅིག་གི་ཉན་མཆན་བཞུ་བ་རེད། ནི་ཉན་མཆན་འདི་སྐབས་ཐུག་དེ་ལ་བས་ཉན་མཆན་མི་ལེགས་པ་བསྒྲུབ་ནས་ཁ་ཐང་དགོས་འདུན་རྒྱལ་བོ་རིན་པོ་ཆེ་གིས་གསུང་གནང་གི་འདུག་ད་ག་རང་ཉན་མཆན་བཞུ་ས་གི་བཞུ་ཁྲི་ད་ག་རང་ཐོག་ནས་ནི་ད་རྒྱལ་བོ་རིན་པོ་ཆེ་སྐུ་མདུན་བྷ་གའི་ལ་དྭགས་ལ་ཆིབས་བཞུ་གནང་ག་ཐུག།

ཁྲི་ཡི་སྐབས་དུས་དེ་ལ་ཡང་དེང་འགྱུར་བ་འདྲ་བོ་ཟེར་ན་ད། ད་སྔར་སྔར་མ་བྱུང་བའི་ཡང་ག་རེ་ཟེར་བ་རེད་གཅིག་དགའ་ལྡན་ཁྲི་ཐོག་ཁང་ཟེར་ཀྱི་དགའ་ལྡན་ལ་ཡང་མི་མང་དེ་འདྲས་ཀྱིས་ད་དེ་གསར་དུ་བསྡུས་པ་ཚུགས་པ་རེད་ནི་སྐྱབས་མགོན་རིན་པོ་ཆེ་བཀའ་དགོངས་དང་གདན་ས་ཁག་གི་བླ་སྤྲུལ་དང་སྒང་ག་གིས་ནི་དགེ་ལྡན་ལྷན་ཅིག་གིས་ད་དེ་འདྲས་ཀྱི་ང་ཚོ་གཅིག་པུ་འོས་ཐུག་ཟེར་ཐུང་ལ་དེ་རིན་པོ་ཆེ་དགའ་ལྡན་ཁྲི་པ་སྐབས་དུས་དེ་རེད་ནི་འདི་སྐབས་དུས་དེ་ལ་འདིས། ག་ག་འགན་ཆ་ཚང་བཞེས་ནས་ནི་ད་ག་འདྲའི་ཅིག་བཅའ་ཡིག་དང་ག་འདྲའི་འབྲི་ལ་ག་འདྲའི་སྒྲིག་འཛུགས་འདྲ་བོ་ཞིག་གནང་དགོས་ཡོད་ན་འདི་ཚོ་བྱས་ཆ་ཚང་གནང་ནས་ད་ཁོ་རང་ཚོ་ཉིན་གདན་ས་གསུམ་གྱི་རྒན་ལགས་ཁོང་ཚོ་ལ་བྱས་ཐུགས་རྒྱུས་ཡོད་ར་བ་ད་དེ་ཆ་ཚང་འགྲུབ་ནས་ནི་མཛད་སྒོ་དང་གསལ་འགྲེལ་ཆ་ཚང་ལེགས་པར་འགྲུབ་པ་རེད་ད་འདི་ཚོ་མཛད་འཕྲིན་ག་རེ་ཟེར་བ་རེད་ད་འདི་མཛད་འཕྲིན་ད་ཇི་ལྟར་ན་ཁོ་སྐྱེས་བུ་དམ་པ་སུ་ཞིག་ཡིན་ན་མཛད་འཕྲིན་རྒྱས་དང་མི་རྒྱས་ཟེར་ཡ་དེ། འོ་སྐྱེས་བུ་དམ་པ་གང་ལགས་མཁྱེན་གྱིས་གདའ། འོ་གཙོ་བོ་ད་ངའི་བསམ་བློ་དག་འདི་འདྲ་འདྲ་ཞིག་ཡིན་ས་རེད་འདུག་ག་རེ་ཞུ་བ་རེད་གཅིག་བླ་མ་དང་སློབ་མ་བཤེས་གཉེན་བསྟེན་ཚུལ་འདི་ང་ཚོ་སུ་ཡི་དང་སུ་འདྲ་ཞིག་ནང་ལ་མ་འགལ་བའི་བཤེས་གཉེན་བསྟེན་ཚུལ་འདི་དམ་ཚིག་མཐུན་པ་དང་དམ་ཚིག་གཙང་མའི་ཐོག་ནས་བཤེས་གཉེན་བསྟེན་ཚུལ་འདི་ཡག་པོ་ཅིག་འབྱུང་བ་ཡིན་ན་ནི་བླ་མ་སྐྱེས་བུ་དམ་པ་མཛད་འཕྲིན་རྒྱས་དང་མི་རྒྱས་འདི་འང་རག་ལས་ཀྱི་ཡོད་ས་རེད་བཤེས་གཉེན་བསྟེན་ཚུལ་ལ་རག་ལས་པ་ཡིན་ཙང་ད་རིན་པོ་ཆེ་སྐུ་མདུན་རིན་པོ་ཆེ་དང་ད་རི་རྫོང་རིན་པོ་ཆེ་སྐུ་མདུན་འདི་བཤེས་གཉེན་བསྟེན་ཚུལ་ལ་ཡང་ས་གཅིག་ཐུན་མོང་མ་ཡིན་པ་ཅིག

ལས་འགྲོ་དོན་རྒྱ་ཆེན་པོ་ཅིག་མཛད་གནང་ཡོད་ས་རེད་དེ་ཚོའི་སྐོར་ལ་མདོར་བསྡུས་ཅིག་གནང་རོགས་གནང་དང་ཞུ་ཡ་ཡིན་པས་ཐུགས་རྗེ། འོ་ཕྱི་རྒྱལ་ཡུལ་གྲུ་ཁག་དང་གཙོ་བོ་ཚོ་ཕ་གིའི་ཐའེ་ཝན་ལ་ཆོས་ཚོགས་རིན་པོ་ཆེའི་ཆོས་ཚོགས་མང་པོ་ཅིག་གིས་གདན་འདྲེན་ཞུས་ནས་ཐའེ་ཝན་ལ་ཡེ་ནས་ད་ལྟ་ཆོས་ཉིད་ཆོས་ཚོགས་ཟེར་མཁན་དང་མང་པོ་ཅིག་འདུག་འདི་གང་ལ་ཕེབས་ནས་དབང་ལུང་ཁྲིད་གསུམ་མང་པོ་གནང་ཡོད་རེད་དེ་ནས་ད་ལྟ་ཐེངས་མ་མང་པོ་ཕེབས་ཡོད་རེད་དེ་ཐའེ་ཝན་ལ་ཡེ་ནས། ད་ལྟ་སོག་ཡུལ་ལ་ཕེབས་ཡོད་རེད་ཡང་བ་ཀུ་ལ་རིན་པོ་ཆེ་དགོངས་པ་རྫོགས་ཡིན་ཙང་བ་ཀུ་ལ་རིན་པོ་ཆེ་གིས་སོག་ཡུལ་ཨོ་ལམ་པ་ཏུར་ལ་ད་ལྟ་གཅིག་དགོན་པ་ཅིག་བརྒྱབ་བཞག་ཡོད་རེད་བ་སངས་རྒྱས་ཀྱི་བསྟན་པའི་ཆེད་དུ་བ་ནི་འདི་ཡིས་རིན་པོ་ཆེ་ལ་བཀའ་མངགས་འདྲ་བོ་ཞིག་གནང་ནས་ད་ང་མེད་པའི་སྐབས་དུ་དེ་ཁྱེད་རང་ཕེབས་དགོས་རེད་གསུངས་ནས་ནི་འདི་དངོས་གནས་གསུངས་ཡོད་རེད་གསུངས་ཡ་དེ་ང་ཚོ་བས་དངོས་སུ་མཇལ་མྱོང་མཇལ་ནས་ནི་རིན་པོ་ཆེ་ཕ་གིའི་ཨོ་ལམ་པ་ཏུར་གྱི་དགོན་པ་དེ་ལ་ཕེབས་ཡ་ནི་འདི་མ་ཡིན་པའི་ས་གནས་གཞན་པ་ལ་ཕེབས་ནས་ཡ་ནི་འདི་གསུངས་ག་རེ་ཟེར་བ་རེད་ཅིག་ཞེ་དྲག་གིས། ཉེས་དོན་གྱི་ཁྲིམས་དང་ད་བར་ལོ་ཉེར་དང་མི་མང་ཚོ་ལ་ཡིན་ན་ཆོས་འབྲེལ་མང་པོ་གནང་ཡོད་རེད་ད་མང་པོ་གནང་ཡོད་ད་ང་ཚོ་ཆོས་འབྲེལ་འདི་དང་འདི་གནང་ཟེར་འདི་ཁོ་ཕ་གི་འདི་རྣམ་ཐར་ནང་ལ་བཀོད་བཞག་ཡོད་རེད་བ་ཨེ་རེད་འདི་གཟིགས་ན་མཁྱེན་ཐུབ་པ་ཅིག་རེད་ཨེ་རེད་སོ་ཚོ་འདི་ད་ལྟ་རྒྱ་ནག་ལ་ཕེབས་ཡོད་རེད་རྒྱ་ནག་ལ་རིན་པོ་ཆེ་ཧོང་ཀོང་ལ་ཕེབས་ཡོད་རེད་ཨེ་རེད་རྒྱ་ནག་ལ་ཕེབས་ཡོད་རེད་འདི་དང་མཉམ་དུ་ང་ཞབས་ཕྱི་ལ་ཡང་ཡོད་ཨེ་རེད་རྒྱ་ནག་ནང་ན་ཨེ་རིན་པོ་ཆེ་ད་ལྟ་ལོ་དགུ་ལོ་ཁུག་གོང་མ་གི་ལོ་མང་མང་པོ་བྱས་འདུག་བ། ཨ་རིའི་བོད་ལྗོངས་དགོང་ཚོགས་ཕ་གི་ཕེབས་ཡག་ཕེབས་ཡག་ལ་དཀའ་ངལ་འདྲ་བོ་ཁྱེད་མེད་པར་ཁྱེད་སྐུ་རྒྱག་གི་འདི་ཡིན་པ་ཡིན་ཙང། ཡེ་ནས་འདི་ཡི་རྒྱ་ནག་ལའང་ཡེ་ནང་དགོན་ཡོད་པའི་ལོ་མང་མང་པོ་ཅིག་གིས་ཡེ་ནས་གསུང་ཆོས་དུམ་བུ་དུམ་བུ་ཆུང་ཆུང་ཆུང་ཆུང་ཆུང་མང་པོ་མཛད་ནས་ད་འདི་གཅིག་བྱས་འདི་ཚོ་གཙོ་བོ་བྱས་དེ་ནས་འདི་མ་ཡིན་པའི་ཨོས་ཏྲེ་ལི་ཡ་དང་དབྱིན་ཡུལ་དང་འོ་དེ་ནས་མང་པོ་ཅིག་ལ་ཕེབས་ནས་ཡེ་ནས་འདི་བྱས་ཡེ་ནས་ང་ཚོ་རྒྱལ་ནང་ལ་ཡིན་ན་ཡང་ཨ་རུ་ན་ཅལ་མོན་རྟ་དབང་དང་ཡེ་ནས། དགའ་བ་དགའ་ས་ལ་བདག་པོ་གདན་ས་གསུམ་དང་གཞིས་ཆགས་ཁག་དང་ཡིན་པ་རེད་བ་ལ་དྭགས་བདག་པོ་ཡིན་པ་རེད་བ་འོ་དེ་འདྲའི་ཕྱོགས་བདག་དགའ་སོང་ལ་གཅིག་ཕེབས་ཡོད་རེད་མཛད་འཕྲིན་བསྐྱངས་ཡོད་རེད་ལགས། ལགས་ལགས་སོ། ཨ་ནི་ད་བཀའ་འདྲི་གཞན་པ་ཞུ་ཡ་ཅིག་ལ་འདི་རེད་ཤག་ད་རིན་པོ་ཆེ་ཡིས་ཡང་ཕྱི་རྒྱལ་ཡུལ་གྲུ་ཁག་ལ་དེ་འདྲའི་ད་ལྟ་འདི་དགོན་པ་ཕྱག་བཏབ་པ་དང་ཡང་ནང་པའི་ཆོས་ཚོགས་དེ་འདྲའི་དབུ་འབྱེད་གནང་ཡོད་ན་བཀའ་འདྲི་ཞུ་ཡ་ཡིན་པས།

ལགས་ལགས་སོ་ཨ་ནི་ད་ལྟ་དགེ་བཤེས་ལགས་ཀྱིས་དེ་ག་གནང་སོང་ང་ལ་རི་རྫོང་རིན་པོ་ཆེ་མཆོག་ཨ་ནི་རྒྱ་ནག་ལ་ཕེབས་རེད་རྒྱ་ནག་ཕེབས་ནས་ད་ཁྱེད་རང་གི་ད་ལྟ་ཧོང་ཀོང་གི་ས་གནས་དེ་མིང་མིང་འབོད་གནང་སོང་ང་ཡིན་ནའང་རྒྱ་ནག་སྐམ་ས་རང་ལ་ཆིབས་བསྒྱུར་གནང་ཐུབ་ཡོད་ན་མེད་ན་ག་འདྲ་ཡིན་ན་ཟེར་བཀའ་འདྲི་ཞུ་ཡིན་པས། ཁོང་སྐམ་ས་རང་ལ་ཕེབས་ཡོད་རེད་རྒྱ་ནག་པེ་ཅིང་ཁོ་རང་ལ་ཕེབས་མྱོང་ཡོད་རེད་དང་པོ་དེ་ནས་མར་ཧོང་ཀོང་ལ་ཕེབས་ཧོང་ཀོང་ནས་ཕེབས་ནས་ཨ་ནི་པེ་ཅིང་ལ་པེ་ཅིང་བརྒྱུད་ནས་བོད་ཡིག་དང་དེ་ནས་པེ་ཅིང་ལ་ཕེབས་ནས་པེ་ཅིང་གི་ལུང་བ་མང་པོ་དང་འབྲེལ་བ་འདྲ་བོ་བཟོ་ནས་ཕེབས་དེ་ནས་པེ་ཅིང་བརྒྱུད་ནས་ཕ་གི་སོག་ཡུལ་ལ་ཨོ་ལམ་པ་ཏུ་ལ་ཕེབས་འདི་ཕེབས་ལམ་འདྲ་བོ་འདི་འོ་དེ་ནས་འདྲ་ཞིག་ཡར་ཕེབས་མར་ཕེབས་ད་ལན་ཐེངས་འགའ་ཞིག་གནང་བ་རེད་བ། འདི་བྱེད་དུའང་ལ་ཁོ་རང་ཤུགས་ཀྱིས་ཕ་གི་རྒྱ་ནག་དང་ཧོང་ཀོང་དང་ཨོ་ལམ་པ་ཏུ་དང་འདི་ཚོ་བས་ཕེབས

འདིའི་བསམ་གཏན་གླིང་ཕྱག་བཏབ་མཁན་དང་རི་རྫོང་ཕྱག་བཏབ་མཁན་དེ་བླ་མ་ཚུལ་ཁྲིམས་ཉི་མ་ཟེར་ཅིག་བྱུང་བ་རེད་ཚུལ་ཁྲིམས་ཉི་མ་དེ་ད་ལྟ་རིན་པོ་ཆེ་འདི་སྐུ་ཐོག་གསུམ་པ་དེ་རེད་བ་རེད་ད་ལྟ་མཁན་ཟུར་ཁྲི་ཟུར་རིན་པོ་ཆེ་སྐུ་ཐོག་གསུམ་པ་ཡིན་པ་གཅིག་དང། བླ་མ་འདི་དང་པོ་ཚུལ་ཁྲིམས་ཉི་མ་ཟེར་དེ་དང་པོ་བླ་མ་སྐྱ་བོ་འདྲ་བོ་ཅིག་བྱས་ཚོང་པ་འདྲ་བོ་རྗེས་སུ་དཔེ་ཞེ་པོ་ཅིག་ཆོས་ཉམས་ལེན་རྣལ་འབྱོར་པ་ཞེ་པོ་ཅིག་བྱུང་ནས་ཨེ་ནས་རབ་ཏུ་བྱུང་ནས་འདི་གི་སྲས་དེ་ད་ལྟ་རིན་པོ་ཆེ་སྐུ་ཐོག་གོང་མ་དེ་སྲས་གྲུབ་པའི་དབང་ཕྱུག་ཟེར་དེ། རིན་པོ་ཆེ་དང་ཚུལ་ཁྲིམས་ཉི་མའི་སྲས་དེ་རེད་དོ། དེ་ཡིན་ཙང་ཡབ་ཁོ་རང་དེ་ཡང་རབ་ཏུ་བྱུང་སྲས་དེ་ཡང་རབ་ཏུ་བྱུང་འདུག། རབ་ཏུ་བྱུང་ནས་ཆོས་ཉམས་ལེན་གནང་དེ་གི་ཡང་རྩེར་ཕེབས། ཨེ་ནས་སྲིང་མོ་དང་ཡུམ་དང་སྒང་ག་ནང་པའི་ཆོས་ལ་བསྒྱུར་བྱས་ཏེ་བླ་མ་ཚུལ་ཁྲིམས་ཉི་མ་དེ་གིས་དགོན་པ་དེ་ཕྱག་བཏབ། དེ་གི་སྲས་དེ་སྲས་གྲུབ་པའི་དབང་ཕྱུག། ཡེ་ཤེས་རབ་རྒྱས་ཟེར་བ་དེ་ཏན་ཏན་རིན་པོ་ཆེའི་ཁྲི་ཟུར་རིན་པོ་ཆེ་སྐུ་ཕྲེང་དང་པོ་དེ་རེད་ཁོ་རང་ཡབ་སྲས་གཉིས་ཡོད་པ་འདི་ཡིན་ཛང་སྲས་རིན་པོ་ཆེ་ལབ་དགོས་རྒྱུ་མཚན་འདི་རེད་ད་དེའི་བླ་མ་ཚུལ་ཁྲིམས་ཉི་མ་གི་ཕྱག་བཏབ་ཡོང་འདུག་གང་ལ་ཕ་གའི་མཐོ་གླིང་དགོན་པའི་ནང་རབ་ཏུ་བྱུང་ནས་ཁྱེད་རང་པའི་ལ་དྭགས་ལ་ཕེབས་དགོས་འདུག་ལ་དྭགས་ཕྱོགས་ལ་ཕེབས་ཕེབས་ནས་ཨེ་ནས་ལ་དྭགས་ལ་པའི་ཚུལ་ཁྲིམས་ཀྱི་ཉི་མ་ནང་བཞིན་བཤད་ཡག་གི་ཨེ་ནས་དགེ་འདུན་གྱི་སྡེ་ཚུགས་ཐུབ་ན་ཡག་པོ་འདུག་འདི་འང་ཨ་ལས་ས་གནས་དེ་ཚོའང་ལུང་བསྟན་གནང་བྱས་ལུང་བསྟན་ནང་ནས་ད་ལྟ་གཅིག་ད་ང་ཚོ་ནུབ་ར་དེ་བྱང་ཕྱོགས་ལ་ལ་དྭགས་བྱང་ཕྱོགས་ལ་ཁེལ་ཡོད་དེ་བྱང་ཕྱོགས་ཕྱོགས་དེ་ནུབ་ར་དེ་དང་ལ་ཨེ་ནས་འདུལ་བའི་ཁྲིམས་དང་ལྡན་པའི་ཨེ་ནས་དགོན་སྡེ་ཞིག་བཙུགས་དགོས་འདུག་སངས་རྒྱས་བསྟན་པའི་ཆེད་དུ་གསུངས་ནས་ནི་བསམ་གཏན་གླིང་དེ་དགོན་སྡེ་དེ་བླ་མ་འདི་གི་ཕྱག་བཏབ་འདུག་བ་ད་བླ་མ་འདི་གི་ཕྱག་བཏབ་འདུག་གང་ལ་སྲས་དེ་ཡང་མཉམ་དུ་ཡོད་པ་ཡིན་ཙང་སྲས་དེ་ཡང་བདག་པོ་ང་ཚོ་གཉིས་ཆ་བླ་མ་གཉིས་རེད་ང་ཚོ་དེ་རི་རྫོང་དང་བསམ་གཏན་གླིང་ལ་བླ་མ་ཚུལ་ཁྲིམས་ཉི་མ་འདི་ཕྱག་བཏབ་མཁན་དེ་ཆེད་འདི་འཛིན་སྐྱོང་གནང་མཁན་འདི་ག་དང་འཛིན་སྐྱོང་གནང་མཁན་འདི་ད་ལྟ

ནང་གི་སྣང་ཆ་ཡོད་རེད་དེ་ནས་བསམ་གཏན་གླིང་འདི་དགོན་སྡེ་འདི་ཚུགས་ཡོང་འདུག་གང་ལ་ཨེ་ནས་འདི་གང་ལ་ད་ལྟ་དེང་སང་ད་རིན་པོ་ཆེ་སྐབས་ཐོག་དེ་ད་ལྟ་ཁྲི་ཟུར་རིན་པོ་ཆེ་སྐབས་ཐོག་དེ་ལ་འགྱུར་བ་ཞེ་པོ་ཅིག་སླེབས་ཡོད་རེད་ནས་ཕྲུ་གུ་དེ་ཚོ་སློབ་སྦྱོང་ལ་བཏང་དེ་ནས་ང་ཚོ་ད་ཡིན་པ་ཡིན་ན་དང་པོ་གཙང་པ་ལྷུན་གྲུབ་དགའ་ལྡན་ཁྲི་ཟུར་ལྷུན་གྲུབ་བརྩོན་འགྲུས་ཀྱིས་རིན་པོ་ཆེ་ལ་འདི་བཀའ་ཕེབས་གནང་འདུག་བཀྲ་ཤིས་ལྷུན་པོ་བཞུགས་འདུག་གང་ལ་ཨེ་ནས་ཁྱེད་རང། ལྷ་ས་ག་གིར་སློབ་གཉེར་མཐར་ཕྱིན་པ་དང་རྒྱུད་པ་ལ་འཛུལ་དགོས་རེད་བླ་མ་རྒྱུད་པ་ལ་འཛུལ་དགོས་རེད་ཨེ་རྒྱུད་པ་ལ་འཛུལ་བ་མ་ཚད་རྒྱུད་པ་ཀྱི་ཕྱག་ལེན་འདི་ཁྱེད་རང་གི་ཕ་གའི་གཞི་དགོན་ལ་འཛུགས་དགོས་རེད་ལ་དྭགས་ལ་འཛུགས་དགོས་རེད་གསུངས་ནས་འདི་བཀའ་གནང་བྱས་ང་ཚོ་བརྒྱད་ཅུ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ལོ་ལ་ང་ཚོ་བདུན་བརྒྱད་ཅིག་རྒྱུད་སྨད་གྲྭ་ཚང་ལ་བཏང་རེད་བཏང་གནང་རེད་རིན་པོ་ཆེ་ཁྲི་ཟུར་རིན་པོ་ཆེ་བཀའ་ཡིན་གསུངས་ནས་ལོ་འདི་ཀྱི་དེ་རིང་རིན་པོ་ཆེ་ཀྱི་དོན་ནས་རྒྱུད་པ་འདི་ཚོ་གི་ཕྱག་ལེན་འདི་ཚོ་བ་གའི། བསམ་གཏན་གླིང་དང་རི་རྫོང་དགོན་པ་ལ་གསར་དུ་བསམ་པའི་ཀ་དག་འདི་གསང་བ་འདུས་པ་དང་འཇིགས་བྱེད་ཀྱི་སྒྲུབ་མཆོད་དང་རྒྱུད་པ་ནང་བཞིན་བཙུགས་གནང་རེད་ཨེ་ནས་དེ་ནས་དབུ་མཛད་བྱས་ཡོང་འདུག་གང་ལ་ཨེ་ནས་གདན་ས་ག་ལ་སྔོན་མ་ཡིན་ན་ང་ཚོ་དགོན་པ་འདི་ཕ་གའི་ལུང་པར་ཁུག་ཀྱོག་ཐག་རིང་པོ་ཡིན་པ་ཞིག་དང་བོད་ལ་ཡིན་ན་གདན་ས་ལ་ཕེབས་མཁན་འདི་པའི་མཐུན་རྐྱེན་དང་ག་རེ་བྱས་ན་ཕེབས་ཐུབ་ཀྱི་མི་འདུག་ཨ་ཨེ་ནས་དེང་སང། རིན་པོ་ཆེ་གིས་ནི་གྲྭ་རྒྱུན་མང་པོ་ཅིག་ཡང་ཚུར་འབྲས་སྤུངས་ལ་བཏང་ཡོད་རེད་འབྲས་སྤུངས་ལ་བཏང་ནས་དེང་སང་ང་ཚོ་གི་འབྲས་སྤུངས་སྒོ་མང་མངའ་རིས་ཁང་ཚན་ལ་ང་ཚོའི་གྲྭ་རྒྱུན་བསམ་གཏན་གླིང་ཡིན་པ་དེའི་བདུན་ཅུ་དོན་ལྔ་ཙམ་ཡོད་རེད་བདུན་ཅུ་དོན་ལྔའི་ནང་ནས་དགེ་བཤེས་ལྷ་རམས་དགེ་བཤེས་གསུམ་སྔོན་མ་ནས་ཐོན་ཚར་རེད་དེ་ནས་ཕ་གིར་ཕྱག་ལས་གནང་བཞིན་པ་རེད་དེང་སང་ད་ལྟ་ལོ་ལོ་རང་དགེ་བཤེས་བར་དགེ་བཤེས་བར་དགེ་བཤེས་ལྷ་རམས་པ་དགེ་བཤེས་བཞི་ཐོན་ཡོད་རེད་ད་ད་ལྟ་སློབ་སྦྱོང་གནང་བཞིན་པ་རེད་ཨེ་ནས་ཕ་གིར་རང་བཞུགས་མཁན་དེ་དགེ་བཙུན་དེ་ད། ཉི་ཤུ་རྩ་ལྔ་ནས་སུམ་ཅུ་བར་ར་མ་གཏོགས་རྒན་པ་དེ་ཡོད་པ་རེད་ནས་ཡང་སློབ་གྲྭ་གཅིག་ཡོད་རེད་སློབ་གྲྭའི་ནང་ཕྲུ་གུ་ཉི་ཤུ་རྩ་ལྔ་ཙམ་ཡོད་རེད་ཕ་གའི་ལ་རིགས་ལམ་དེ་སྦྱངས་བཅུག་དེ་དེ་ཚོ་སྒང་ག་ཁྲི་ཟུར་རིན་པོ་ཆེ་གནང་རེད་ཕ་གའི་ལ་རིགས་ལམ་གྱི་མ་རྩ་དེ་ཆགས་བཅུག་དེ་ནས་དེ་རིགས་ལམ་དེ་ཆགས་བ་དང་ཁ་ཐུག་གདན་ས་ལ་བཏང་ནས་འདུག་ཟེར་དགོས་ར་གོ་གི་གོ་གི་ཡིན་ནས་དེ་ནས་ཐོན་ནས་ཡང་ཕ་འདུག་ཟེར་དགོན་པའི་ནང་ལོག་འགྲོ་ནས་ཨེ་ནས་མི་མང་ལ་དགེ་འདུན་གྱི་གཅིག་སྒྲིག་སྒྲིག་ལམ་དང་དགོན་ན་གཟིགས་ཡས་དང་ཨེ་ནས་མི་མང་ལ་ནང་ཆོས་ངོ་སྤྲོད་བྱེད་ཡས་དང་འོ་དེ་འདྲས་ཀྱི་བྱ་བྱེད་དེ་ད།

སྙན་ཆུང་དུ་ཁོ་རང་རང་བྱུང་གི་བླ་མ་འདྲ་བོ་ད་ལྟའི་ཚུལ་ཁྲིམས་རྡོ་རྗེ་སེང་གེ་འབུལ་བ་ལ་ཞེ་པོ་དེ་འདྲའི་གྲྭ་ས་གྲྭ་ཚང་དཔེ་རྒྱ་ཆེན་པོ་ལ་ཕེབས་མ་ཐུབ་ནའང་སོ་སོ་པའི་ཉམས་ལེན་མཛད་ནས་ཞུ་ཞིག་ཕེབས་གནང་འདུག་ཨ་དྭགས་པོ་དེ་ནས་འདུག་ཟེར་གྱི་ཡོང་དོན་དེང་སང་གི་དུས་ཚོད་ཀྱི་འགྱུར་བ་ཕྱིན་ནས་ལུང་པ་ཨེ་ནས་ཁུག་ཀྱོག་དང་ཨེ་ནས་དབེན་པ་དང་སྒྲིག་འཛུགས་དམ་པོ་ཡོད་ཡ་གི་ས་གནས་དེ་ལ་ཁ་རས་ཅན་རྣམས་སྒོ་གཅིག།

འདུག་སྟེ། ཕ་གི་ལ་གྲྭ་བ་རྒན་པ་དེ་བྱ་བྲག་མང་པོ་ཡོད་མ་རེད་ད་བཅོ་ལྔ་ཉི་ཤུ་ཙམ་ཅིག་མ་གཏོགས། ངས་ཚེ་འདི་ཏག་ཏག་ཧ་གོ་མི་འདུག་ད་ཁོ་རང་ཚོ་ག་འདྲ་ག་འདྲ་རེད་ཞུ་ཅི་ལྟར་ན་ཉུང་ཉུང་མ་གཏོགས་དེང་སང་གི་དུས་ལ་བབ་པའི་གྲྭ་བ་ཉུང་ཉུང་མ་གཏོགས་མི་འདུག་ཡིན་ནའང་བསྟན་རྣམས་ལ་ཁོང་ཚོས་ནང་ན་ཡང་དགེ་བཤེས་འཚོང་པ་དང་ཕ་གི་རྒྱུད་སྨད་གྲྭ་ཚང་ལ་ཕེབས་ནས་རྒྱུད་པ་རྒྱུད་སྨད་གྲྭ་ཚང་གི་སྔགས་རམ་པ་ཐོན་པ་བོད་ཅིག་བདུན་བརྒྱད་ཙམ་བཅུ་གྲངས་ཅིག་ཡོད་མེད་འགྲོ་བ་ད་ངའི་ཚེ་འདི་ཡིན་དགེ་བཤེས་འཚོང་པ་གཅིག་གཉིས་ཅིག་བྱུང་ཡོད་རེད་འགྲོ་བ་ད་འདྲ་ཞུ་ཡོད།

ཐུབ་ཚོད་དུ་ང་ལ་ངའི་རྡོ་རྗེ་དང་ནི། སྐབས་དུས་ཁོ་རང་འདི་ཡི་འབྲས་སྤུངས་ལ་བཅར་ཡིན་པ་འདི་དུས་ང་འདི་སླེབས་ནས་ཨེ་ནི་རིན་པོ་ཆེ་གི་ཉི་མ་གསུམ་གྱི་རྗེས་ལ་མ་གཏོགས་ཨེ་ནི་དགོངས་པ་གཞན་དོན་དུ་གཤེགས་མ་སོང་ང་འདི་ཡོང་དུས་སྒང་ལ་ཨེ་ནི་རིན་པོ་ཆེ་ད་ལྟ་དཔེ་ཞབས་འདི་དེ་དེ་མི་ཨེ་ཡོད་པ་དང་ཞལ་ལག་ཉུང་ཉུང་བཞེས་མ་གཏོགས་གཞན་ཁྱད་མི་འདུག་ཨེ་ནི་ང་ང་ཚོ་འདི་བ་སླེབས་ནས་ཅིག་རི་རྫོང་དང་བསམ་གཏན་གླིང་གི་བླ་མ་དབུ་ཆོས་སྒང་ག་འདི་སླེབས་ཡོད་རེད་ང་ཚོ་མཉམ་དུ་ནམ་གྲུ་ནང་ལ་སུ་སླེབས་ནས་ཨ་ནི་འདི་སྒང་ལ་ང་ཚོ་ཕ་གིའི་དགོན་པ་ལ་རི་རྫོང་དང་བསམ་གཏན་གླིང་གི་དགོན་པ་ལ་ཨ་ནི་འདུལ་བའི་ལོ་གསར་འདི་ཁ་སང་འདི་བོད་ཟླ་བཅུ་པ་གི་ཚེས་པ་བཅོ་ལྔ་ཉིན་མ་འདི་ཨ་ནི་ང་ཚོ་ཕ་གིའི་ལ་དྭགས་ཡུལ་ནས་ཁོ་རང་བླ་མ་གྱི་ཕྱག་ལེན་བཙུགས་བཞག་རེད་འདུག་འདུལ་བ་གྱི་ལོ་གསར་འདི་བོད་ཟླ་བཅུ་པའི་ཚེས་པ་བཅོ་ལྔ་ནས་འདི་འདུལ་བའི་ལོ་གསར་གྱི་ང་ཚོ་ལོ་གསར་ཟེར་གྱི་ཡོད། ལ་འོངས། ཟླ་བ་དང་པོའི་རིང་བོད་དུ་སྟབས་བསྟུན་འགྲོའི་འདྲ་བོ་དེ་སྔ་སྲོལ་དགོན་པ་ལ་དེ་གཅིག་གི་སྡེར་ཁ་རྒྱག་ཡ་དང་ཨ་ནེ་བཞུགས་ཁྲི་ལ་བརྟན་བཞུགས་ཕུལ་ཡ་དང་དེ་ཚོ་བྱེད་བསྡད་ཀྱི་རེད་ཨ་ནེ་འདི་དང་སྟབས་བདེ་བོ་ཞིག་ཆགས་སོང་འདི་སྒང་ལ་ཁ་སང་ཚེས་པ་བཅོ་ལྔ་ཉིན་མ་དེ་ད་ལྟ་ལུག་ཁྱིར་དམ་བཅའ་ལ་ཁོ་རང་ལུག་ཁྱིར་དམ་བཙན་བྱས་ཨ་ནེ་ང་ཚོ་ད་ལྟ་དགོན་པ་གཉིས་ཀྱི་བླ་མ་དབུ་ཆོས་མཉམ་དུ་རིན་པོ་ཆེ་ལ་བརྟན་བཞུགས་ཅིག་ཕུལ་བྱ་ཡིན་ལན་ལོ་གསར་གྱི་རྟེན་འབྲེལ་དེའང་ཆགས་ཀྱི་འདུག་ཨ་ནེ་སྡེར་ཁ་རྒྱག་ཡ་དང་རྟེན་འབྲེལ་འབྲི་ཡ་དང་དེ་ཚོ་བྱས་ཙང་འདི་སྒང་ལ་ཡང་རྟེན་འབྲེལ་ཡག་པོ་ཞིག། པོ་ཅིག་བྱུང་སོང་ཨ་ནི་དེ་བྱུང་བའི་རྗེས་ལ་ཚེས་པ་བཅུ་དྲུག་ཉིན་མ་འདི་ད་རེས་བོད་ཀྱི་རིན་པོ་ཆེ་དགོངས་པ་ཆོས་དབྱིངས་སུ་ཐིམ་པའི་རྗེས་ད་ལྟའི་རྗེས་མ་དེ་དགོངས་པ་ཆོས་དབྱིངས་སུ་ཐིམ་པ་རེད་ཨ་ནི་ཐིམ་དུས་སྒང་ལ་ད་ང་ཚོ་སྒང་ག་གི་ད་ག་རེ་བྱེད་དགོས་གི་རེད་ཨ་ནི་ད་དེ་རིན་པོ་ཆེ་སྐུ་གདུང་དེ་ག་འདྲ་བྱེད་དགོས་གི་རེད་ད་སྒང་ག་གི་སྐད་ཆ་བྱེད་དུས་སྒང་ལ་ད། སྐྱབས་མགོན་རིན་པོ་ཆེ་ལ་ཅིག་བཀའ་འདྲི་ཅིག་ཕུལ་བྱས་པ་ཡིན་ན་སྐུ་མདུན་གྱི་བཀའ་དྲིན་བཀའ་གནང་བ་འདི་ག་རང་བྱེད་ཐུགས་ཐག་བཅད་ནས་ནས་ཕར་རྡ་རམ་ས་ལ་ལ་ཁ་ཐུག་བོས་ནས་མཇལ་བཟོ་ནས་ནས་སྐུ་གདུང་འདི་ཞུགས་མེ་ཕུལ་དགོས་ཀྱི་ཡོད་ད་དམར་གདུང་བཞེངས་དགོས་ཀྱི་ཡོད་ད་ནས་བཀའ་ལན་བཀའ་འདྲི་ཞུས་དུས་སྒང་ལ་ཨ་ནི་འདི་འདྲ་མོ་བྱུང་སོང་དེ་འདི་འདི་བྱས་ཨ་ནི་འདི་ཞུས་དུས་སྒང་ལ་སྐུ་མདུན་གྱི་དམར་གདུང་བཞེངས་དགོས་ཀྱི་རེད་གསུངས་བྱས་འདུག་ཨ་ནི་འདི་ག་རང་ཨ་ནི།

ཡང་དེ་འདྲའི་ཞུ་རྩིས་ཡོད་ན་ཡང་ག་འདྲ་ཡིན་ན་ཡང་ཞུ་ཆོག་གི་ཡོད་ན་ཡང་ཅིག་བཞེངས་ཚར་བས་ཆོག་ཡང་ས་ཆ་རང་འཇགས་བྱེད་པའི་བཞག་དགོས་ན་དེ་ཡང་དེ་འདྲ་ག་འདྲ་ཡིན་ན་ནི། ད་དེ་ལ་དྭགས་མི་འབངས་ཀྱིས་ད་ཞེ་པོ་ཅིག་གདན་ནས་མར་རེ་བ་བྱས་ནས་ཁ་པར་སླེབས་འོང་གི་འདུག་ད་ག་རེ་བྱེད་ཀྱི་རེད་ད་རེ་དམར་གདུང་ཕར་ག་པར་ཕེབས་ཀྱི་རེད་ཟེར་ད་ང་ཚོས་ཅིག་ད་འདི་ཁོ་རང་ཚོ་མི་མང་ལ་འདི་ཞུ་བ་ཡིན་ད་ཨ་ལེ་ད་དང་པོ་དེ་བ་དམར་གདུང་བཞེངས་ཡ་དེ་ཐུགས་གཏན་འཁེལ་ཚར་རེད་དམར་གདུང་བཞེངས་ཡ་དེ་ཨ་ལེ་གནས་སྐབས་ད་ལྟ་ཁ་ཐུག་ཕར་ཕ་གི་ལ་དྭགས་ལ་ཞུ་བྱས་པ་ཡིན་ན་ནི་ད་དེ་ཕེའུ་གཅིག་གང་ཅིའི་ཐོག་ནས་དཔེ་དང་འདི་ནི་ཕ་གིའི་དགུན་ཁ་ལ་དཔེ་ལམ་ཀ་དང་གང་ཅིའི་ཐོག་ནས་དཀའ་ངལ་ཞེ་པོ་ཅིག་འདུག་ག་དེ་ཚོ་དག་ལས་གནས་སྐབས་ཀྱི་འདི་པར་བཞུགས་ཞུས་ནས་ཨེ་ནས་ཕ་གིའི་རྗེས་ལ་ཨེ་ནས་ལ་དྭགས་ལ་ང་ཚོ་ཡུལ་ཡོད་ཀྱི་རེ་བ་ཡོད་ཟེར་ཅིག་ཞུས་བཞག་ཡོད་རེད་དེ་ག་ནང་བཞིན་མི་མང་གིས་རེ་བ་བརྒྱབ་ནས་ཁ་སང་ནང་པའི་ཚོགས་གཙོ་དང་ད་ག་ཐུབ་བསྟན་ལགས་ཁོ་རང་ཨེམ་པི་ཟུར་པ་རེད་པ།

ད་དེ་གི་དེ་གོ་ཆ་ཚང་ད་ལྟ་གདུང་ཚྭ་ནང་ལ་བཞུགས་ཞུ་ཡ་རེད་གདུང་ཚྭ་གི་དེ་ལོ་ག་ཚོད་འགོར་དང་མི་འགོར་ཟེར་དེ་ང་ཚོ་ཚོད་དཔག་ཐིག་ཐུབ་ཡ་ཁྱོན་ནས་མི་འདུག་ག་གཅིག་གོ་ལོ་གཅིག་འགོར་སྲིད་ཀྱི་རེད་ལོ་གཉིས་ཡང་འགོར་སྲིད་ཀྱི་རེད་ཨེ་ནས་དེ་གནམ་གཤིས་ལ་བབ་པའི་ཡང་དེ་གི་གཅིག་ཡོད་ས་རེད་ཨེ་ད་ད་ད་ཁོ་རང་ད་ད་ང་ཚོ་དེ་བ་ཉམས་མྱོང་དེ་གཙོ་བོ་དེ་ད་ད་ད་ད་ཁྲི་ཐོག་བརྒྱ་པ་གི་ད་ད་རྒན་རྒྱ་ཤ་ལ་གཅིག་བཞུགས་འདུག་ཨེ་ནས་དེ་གི་ཁོ་རང་ཉམས་མྱོང་འདུག་སྔོན་མ་གནང་ཤག་ད་ད་ཁལ་ཁ་རྗེ་བཙུན་དམ་པ་དེ་ཉམས་མྱོང། ཆ་ཚང་ཁོ་རང་ལ་འདུག་འོ་འདི་གི་ད་ཁོང་དེ་གདན་འདྲེན་ཞུས་ནས་ད་ཁོས་ལམ་སྟོན་གནང་རྗེས་ང་ཚོ་འདི་བ་ཅིག་གནང་འདུག་བ་ད་འདི་ག་ཙམ་ཞིག་འགོར་གྱི་རེད་འདི་ཙམ་ཞིག་འགོར་གྱི་རེད་ཟེར་དེ་ཚོ་ད་ལྟ་ཐིག་ཐུབ་ཡ་ཅིག་ཁྱོན་ནས་མི་འདུག་ལོ། ལོ་ལགས་སོ་ད་ལྟ་མི་མང་ལ་མཇལ་ཁ་གནང་གི་ཡོད་རེད་པས་གནང་གི་ཡོད་མ་རེད་ལགས་སྐུ་གདུང། སྐུ་གདུང་དེ་ད་ལྟ་དེ། ཁྱེད་ད་ཁ་སང་ནས་ཐུགས་དམ་གྲོལ་ཚར་ནས་ཅིག་མཇལ་ཁ་ཅིག་གནང་ཡོད་རེད་ཨ་ནི་ད་ལྟ་དེ་གདུང་ཚྭ་ནང་ལ་ཕ་གིའི་གདུང་ཚྭ་ནང་ལ་བཞུགས་སྒྲོམ་ནང་ལ་དཀྱིལ་འཁོར་གྱི་བཞུགས་སྒྲོམ་ནང་ལ་བཞུགས་བྱས་ཡིན་ཙང་མཇལ་ཁ་དེ་ད་ད་ལྟ་ཨ་ལས་ཁ་སང་ཅིག་མཇལ་ཁ་ནང་གནང་དགོས་རེད་དེ་ལྟ་གོ་ལྟ་གིན་ལྟ་གིན་བྱེད་གི་ཡང་དེ་གདུང་ཚྭ་བརྗེ་བའི་ཁ་ཐུག་དང་ཨ་ནི་ཡང་དེ་འཇག་ཁ། ག་དུས་སྤྲད་དུས་ཚོད་གཅིག་ལ་གནང་དགོས་འདུག་ག་ཚོད་གནང་དགོས་མི་འདུག་ཟེར་ཏེ་འདི་སྒང་ལ་ལྟ་གིན་ལྟ་གིན་བྱེད་སྟངས་ནི་མཇལ་ཁ་གནང་དགོས་རེད་ཡང་གདུང་ཚྭ་བརྗེ་བ་དང་ཨོ་དེ་འདྲས་ལ་མཇལ་ཁ་སུ་གཅིག་ལའང་གནང་དགོས་ཐུག་གི་མ་རེད་ལགས་གནང་ན་འགྲིག་ཡ་ཡོད་མ་རེད་པ་ཡང་དགོས་ན་དུས་ཚོད་གཅིག་ལ་འདི་གང་ག་ཅིག་སྟབས་འགྲིག་སོང་ན་ཡང་མཇལ་མཁན་ཡོད་ན་མཇལ་ཁ་གནང་གི་རེད་ལོ། ཨ་ལས་ལོ་ལོ་སི་ལོ་ལོ་སོ་དགེ་བཤེས་ལགས་ཀྱིས། ད། མཛད་རྗེས་ཆེན་པོ་ཡོད་པ་བྱས། ད། རི་རྫོང་རིན་པོ་ཆེ་དམ་པ་དེས། ཁ་ཟེར་བའི་ཐུགས་དམ་ལ་ཉི་མ་གསུམ་བཞི་ཙམ་ཞིག་བཞུགས་རེད་པ་དེ་ག་ནང་བཞིན་ཡང་ད་ལྟ་འབྲས་སྤུངས་བློ་གསལ་གླིང་གི་ཡང་སྐར་བའི་བླ་མ་རྒན་པ་བྱས་པ་འདྲ་པོ་ཅིག་མཛད་རྗེས་ཆེན་པོ་ཡོད་པ་བྱས་ཡང་ཐུགས་དམ་ལ་བཞུགས་པའི་གི་གནས་ཚུལ་དེ་འདྲའི་འདུག་གས་ཨ་ནི་ཐུགས་དམ་ལ་བཞུགས་པ་ཟེར་དུས་ཙ་ན་ཨ་ནི་ག་རེ་ཟེར་གྱི་ཡོད་རེད་ད་ང་ཚོ་མི་དཀྱུས་མ་ལ་ཡི་འགྲེལ་བཤད་སྐྱོན་པ་ཡིན་ན་ག་འདྲ་འདྲ་པོ་ཅིག་ལ་ཟེར་གྱི་ཡོད་རེད་ལགས། ད་ཐུགས་དམ་ལ་བཞུགས་ཟེར་ན་ནམ་རྒྱུན་ནས་ཁོ་རང་གི་བླ་མ་སྐྱེས་བུ་དམ་པ་ཁོ་རང་གི་ཐུགས་ཀྱི། ཀྱི་ཉམས་ལེན་ཅིག་ཡོད་རེད་པ་ད་གསང་སྔགས་དང་འབྲེལ་ནས་འཇིག། གསང་སྔགས་ཀྱི་རྣལ་འབྱོར་དང་འབྲེལ་ནས་ད་ཉམས་ལེན་ཅིག་གནང་ཡ་ཅིག་ཡོད་རེད་པ་ལགས། ལགས་འོང། ཇི་ལྟར་ན་ཐུགས་དམ་འདི་ལ་གསང་སྔགས་དང་འབྲེལ་ནས་ཉམས་ལེན་གནང་ཡོང་དུས་སྒང་ལ་ཕ་གིར་ང་ཚོ་མི་ཕལ་པ་ཡིན་ན་གྲོངས་ཡོང་དུས་སྒང་ལ་ཕ་གིར་ས་ཆུ་ལ་ཐིམ་ཆུ་མེ་ལ་ཐིམ་ནས་ཐིམ་རིམ་གྱིས་ཁོ་རང་བྱས་བཏང་ནས་དབང་པོ་ཤེས་པ་རགས་པ་རགས་པ་དེ་ཚོ་ཐིམ་ནས་ཐིམ་ནས་ཐིམ་ནས་ཕྲ་མོ་སྒང་ལ་འགྲོ་ཡ་ཅིག་ཡོང་ནས་མཐའ་མ་འཆི་བ་འོད་གསལ་ཕྲ་མོ་དེ་སྒང་ལ་སླེབ་ཡ་ཅིག་ཁོ་མི་གཞིའི་སྐབས་དུས་སྒང་ལ་ལ་ཅིག་ཡོད་རེད་པ་ད་འདི་ད་ལས་ཀྱི་དབང་གིས་རེད་པ། གནས་ཏེ། རྣལ་འབྱོར་པ་དེ་ཚོ་ཀྱིས་གཅིག་ཁོ་རང་གི་སྒོམ་ཉམས་ལེན་དང་འབྲེལ་ནས་དེའི་ཐིམ་རིམ་དང་སྦྲགས་ནས་སྦྲགས་ནས་ཕ་གའི་དབང་པོ་རགས་པ་དེ་ཚོ་ཉམས་ཉམས་འགྲོ་དུས་སྒང་ལ་ཨེ་ནས་ད་ལྟ་འབྱུང་བ་བཞི་དང་ཐིམ་ནས་ཐ་མ་ཐ་མ་འཆི་བ་འོད་གསལ་ཟེར་ཡ་གཅིག་སྒང་ལ་དང་པོ་ཁོ་རང་ལ་ཉམས་ལེན་འདི་ཡག་པོ་ཡོད་པ་བྱས་ཨེ་འདིའི་སྒང་ལ་གཅིག་སྟོང་པ་ཉིད་དང་བྱང་ཆུབ་ཀྱི་སེམས་ཀྱི་ལྟ་བས་ཟིན་པའི་ཐོག་ནས་ལྷ་ཡི་རྣལ་འབྱོར་དང་འབྲེལ་བའི་ཐོག་ནས་ཕ་གའི་འཆི་བ་འོད་གསལ་ཟེར་ཡ་འདི་འཆི་བ་ཆོས་སྐུ་དང། འབྲེལ་ནས་འདི་ལ་ཉམས། མཉམ་པར་བཞག་ཡ་གཅིག་དང་པོ་ནས་ཁོ་རང་ཕ་གའི་ཁང་པ་བཞུགས་དུས་སྒང་ལ་དཔེ་ཐུགས་ཀྱི་ཉམས་བཞེས་དང་སྦྲགས་ནས་རྫོགས་ནས་ཕ་གའི་འཆི་བ་ཕྲ་མོ་བར་དུ་སླེབས་ནས་འཆི་བ་འོད་གསལ་གྱི་ཆོས་སྐུ་དང་འབྲེལ་ནས་ནི་ཅིག་གིས་འཆི་བ་ཆོས་སྐུ་ཟེར་ཅིག་སྒོམ་ཡ་ཅིག་ཡོད་རེད་འདི་སྒོམ་བརྒྱབ་ནས་བཞུགས་དུས་བཞུགས་དུས་སྒང་ལ་ད་ལྟ་ཕྱི་དབུགས་ཆད་པ་རེད་དེ་ནང་དབུགས་ནང་ལོག་ལ་དཔེ་ཕྲ་མོ་ཅིག་ཡོད་ལབ་ནས་ད་གཞུང་གང་གང་ན་གསུངས་པར་འདི་ནང་ལོག་གི་ཕྲ་མོ་དེ་ཕྱི་ལོག་ལ་ཐོན་སོང་ན་ཐུགས་དམ་གྲོལ་ལབ་དགོས་རེད་ད་འདི་ནང་ལོག་ལ་བཞུགས་སྒོམ་དང་སྦྲགས་ནས་བཞུགས་པ་ཡིན་ན་སྐུ་མདོག་ལ་ཡང་འགྱུར་བ་མེད་པར་བཞུགས་ཡ་མེད་པ་ཡིན་ན་ད་ཐུགས་དམ་ལ།

ག་རེ་ཟེར་དགོས་རེད་གཅིག་སྐྱེས་བུ་དམ་པ་ཡིན་ཚར་བའི་གཞུག་ལ་གཅིག་ཡང་གཅིག་ཐུགས་དམ་མགྱོགས་པོ་གྲོལ་དགོས་ན་སྐྱེས་བུ་དམ་པ་མ་ཡིན་པའི་ཁྱབ་པ་ཡང་གའི་ཡོད་མ་རེད་འདི་ཁོ་རང་གི་རྣལ་འབྱོར་པ་གི་འཕེན་པ་ཟེར་ན་ང་རང་ཚོ་ཁོ་རང་གི་ཐུགས་ཀྱི་འདོད་པ་ཅིག་ཡོད་རེད་ཐུགས་འདོད་ནང་བཞིན། ལགས་ལགས། ཐུགས་འདོད་ནང་བཞིན་འགྲོ་ཡ་རེད་རྣལ་འབྱོར་པ་ཁོ་རང་གི་ཅིག་ཐུགས་ཀྱི་འཕེན་པ་ནང་བཞིན་འགྲོ་ཡ་རེད་མ་གཏོགས་ཅིག་ཁོ་དེ་ཐུགས་དམ་ཉུང་ཉུང་བཞུགས་ན་སྐྱེས་བུ་དམ་པ་མ་ཡིན་པ་ཅིག་དང་ཐུགས་དམ་རིང་པོ་བཞུགས་ན་མ་ནི་འདི་ཁྱབ་པ་འདི་གའི་ཡོད་མ་རེད་འདི་འདི་ཡོད་རེད་སྣ་ཚོགས་ཡོད་རེད་ལགས། ཨ་ལེ་ལགས་ལགས་སོ་ལགས་ལགས་སོ་ལགས་ལགས་སོ།

ད་ཅིག་ཐུགས་ཀྱི་དགོངས་པ་རྫོགས་ནས་ཅིག་གི་མཛད་པ་མཐར་ཕྱིན་ནས་དགོངས་པ་རྫོགས་མཁན་གྱི་སྐྱེས་བུ་དམ་པ་དེ་ཉིད་ནི་ཡང་བསྐྱར་དུ་ཡང་སྲིད་མཆོག་སྤྲུལ་རིན་པོ་ཆེ་མྱུར་དུ་ཕེབས་ཡ་གི་ག་པ་ཡིན་ན་དཔེར་ཆོས་བརྒྱུད་རིས་སུ་མ་ཆད་པའི་ནི་སྐྱེས་ཆེན་དམ་པ་འདི་ཚོ་ཡང་ཡང་སྲིད་མཆོག་སྤྲུལ་རིན་པོ་ཆེ་དེ་ཉིད་ནི་འཁྲུལ་བ་མེད་པ་ཅིག་ཡང་དག་པ་ཅིག་མྱུར་དུ་ཕེབས་ཡ་གི་གསོལ་བ་སྨོན་ལམ་འདེབས་ཡ་དེ་ང་རང་ཚོ་སྒང་ག་གི་ལས་འགན་འདྲ་བོ་དང་གར་རྩེ་བོ་ཞིག་འགྲོ་བ་རེད། ལ་དབང་ལྡན་གང་དེས་ཀྱི་ཡིད་གསར་འདྲ་བོ་ཅིག་གིས་ཅིག་གཞི་རྩའི་ཡོང་གི་ཡོད་ན་འོ་དེ་འདྲའི་གྲས་ཀྱི་ང་ཚོ་གི་རེ་བ་བཅངས་ནས་ཅིག་གི་ཉམས་ལེན་མཛད་ཡ་དང་སྨོན་ལམ་རྒྱབ་དགོས་དེ་གལ་ཆེན་མོ་ཅིག་རེད་ང་རང་གི་དེ་འདྲས་ནས་ཅིག་དྲན་གྱི་འདུག་ལགས། ལགས་སོ་ཐུགས་རྗེ་གནང་དགེ་བཤེས་ལགས་བཀའ་དྲིན་ཆེ་དགེ་བཤེས་ཐུབ་བསྟན་ཆོས་བཟང་ལགས་བཀའ་དྲིན་ཆེ་ཞུ་ཡ་ཡིན་ལགས། ཐུགས་རྗེ་ཆེ་གནང། ལགས་སོ། ཡང་ལས་རིམ་དེ་མཇུག་བསྡོམས་མ་བྱས་གོང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ནང་ཆོས་འབྲེལ་དབུས་པའི་མཛད་འཕྲིན་རླབས་ཆེན་ཁག་བཀའ་དྲིན་བསྐྱངས་གནང་མཛད་སྐབས་སྤྱི་ཚོགས་ཞབས་ཞུ་ཞུ་མཁན་དྭང་བླངས་པ་སྤྱི་སྒེར་ཡོངས་ལ་ཐུགས་རྗེ་བླ་མེད་དུ་ཆེ་ཞེས་ཞུ་གི་ཡོད། དེ་དང་སྦྲགས་གཏམ་གླེང་གི་ལེ་ཚན་འདི